ཝེ། ངས་རང་ལ་སྐད་ཆ་དྲིས། རང་ཡང་ངའི་སློབ་གྲྭར་ཡོང་ཡག་ག་རེ་ཡིན་པ་སྐད་ཆ་དྲིས་དུས། དྲིལ་བུས་དོ་ནན་པོའི་ངང་ནས། ཉོན་ཞིག། མི་ཚང་མ་སློབ་གྲྭར་ཡོང་གི་རེད། དེ་དག་རེད། རང་ལྟོས་དང། ངས་དུང་སེ་སྐད་བརྒྱབ་དུས་ཚང་མ་འཛིན་གྲྭའི་ནང་ལ་ཡར་འཛུལ་འགྲོ་གི་འདུག་ཨང་སེ་ལབ་རེད།

བཀྲ་ཤིས་ཀྱིས་ཕར་འགྲོ་དུས། ཅོག་ཙེ་གཅིག་སྒང་ལ་ཤོག་བུ་ཞིག་བྱས། ཤོག་བུ་དེའི་འཁྲིས་ལ་ད་དུང་ཚོན་སྨྱུག་སྒམ་གང་བླུགས་ཡོད་པ་མཐོང་བ་རེད། བཀྲ་ཤིས་ཀྱིས་ཚོན་སྨྱུག་ལ་བལྟས་རྗེས། ཚོན་སྨྱུག་ཚོ། ཁྱེད་རང་ཚོ་ཤོད་དང་ཁྱེད་ཚོ་སློབ་གྲྭར་ཡོང་ཡག་ཡང་སྙིང་ག་རེ་རེད་དྲིས་པ་རེད། ཚོན་སྨྱུག་ཚོས་གྲལ་འགྲིག་པོའི་ངང་ནས། ང་ཚོ་ཚོན་ཁྲ་བཏང་ཡག་ཆེད་དུ་ཡིན། དེ་ང་ཚོའི་ལས་ཀ་རེད།

བཀྲ་ཤིས་ཀྱིས་སྤོ་ལོ་དེ་བལྟས་ནས། ཝེ། རང་སློབ་གྲྭ་ཡོང་ཡ་ཡང་སྙིང་ག་རེའི་ཆེད་དུ་ཡིན་པ་ཨང། སྐད་ཆ་དྲིས་དུས། སྤོ་ལོས། ཧཧ། ང་འདིར་ཡོང་ཡ་དེ་རྩེད་མོ་རྩེ་ཡ་ཆེད་དུ་ཡིན། ད་ལྟ་ཁོང་ཚོས་ང་ཕར་གཡུག་ཚུར་གཡུག་བྱས་ནས་སྐྱིད་པོ་ག་ཚད་ཅིག་མི་འདུག། ལབ་དུས།

འཛིན་གྲྭའི་ནང་ལ་སླེབས་དུས། འཛིན་གྲྭའི་གྱང་གི་ཟུར་ལ་ཨ་ལས་པད་ཀོག་མང་པོ་བརྩིགས་བཞག་ཡོད་པ་མཐོང་ཙང་བཀྲ་ཤིས་ཀྱིས། ཝེ། ཨ་ལས་པད་ཀོག་ཚོ་ཁྱེད་རང་ཚོ་ཞིག་ཤོད་དང། ཁྱེད་རང་ཚོ་ཡང་ངའི་སློབ་གྲྭར་ཡོང་ཡ་ག་རེའི་ཆེད་དུ་ཡིན་པ་ཨ། སྐད་ཆ་དྲིས་དུས། ཨ་ལས་པད་ཀོག་གིས། ཧི་ཧི་ཧི། ང་ཚོ་འདིར་ཡོང་ཡ་གྲོགས་པོ་བསྒྲིག་ཡ་ཆེད་དུ་ཡིན།
ལབ་རེད།
དེ་དུས་བཀྲ་ཤིས་ཀྱིས་གྲོགས་པོ་སྒྲིག་ཡག་སེ་འདི་ལས་སླ་པོ་ཅིག་ཁྱོན་ནས་མ་རེད་སྐབས་རེ་གྲོགས་པོའི་བར་ལ་ཕན་ཚུན་རྩོད་པ་ཤོར་གི་རེད་སེ་ལབ་རེད། དེ་དུས་ཁྲ་ལི་མ་ཐོན་ཡོང་བྱས། དེ་ད་དེ་ད་ང་རང་གཉིས་ནམ་རྒྱུན་རྩོད་པ་ཤོར་ནས་ལས་ཡང་ནམ་བཟང་ཆེན་པོ་ཡོད་པ།

སྐད་ཆ་དྲིས་དུས་ཐུར་མ་གིས། དེ་དེ་ལས་སླ་པོ་རེད། ང་འདིར་ཡོང་ཡག་དེ་ཁྱེད་རང་ཚོའི་ཁའི་ནང་ལ་ཟ་ཡག་ཞིམ་པོ་དེ་ཚོ་ཡར་སྐྱེལ་ཡག་གི་ཆེད་དུ་རེད་སེ་ལབ་རེད། དེ་དུས་ཁྲ་ལི་མ་ཐོན་ཡོང་བྱས། ཨ་ཙི་ཆོ་ཁྱོན་ནས་མི་འདུག་ཐུར་མ་ལ་ག་རེ་སྐད་ཆ་འདྲི་ཡག་ཡོད་རེད། བཀྲ་ཤིས་རང་གིས་ནམ་རྒྱུན་ཁོའི་ཨ་ཙི་བེད་སྤྱོད་བཏང་བཞིན་གྱི་ཡོད་མ་རེད་པས། ཡར་ཤོག་ངེད་གཉིས་གཞན་དག་ལ་སྐད་ཆ་འདྲི་ག་འགྲོ་སེ་ལབ་རེད།